ཡ་གྲོགས་པོ་ཚོ་ཁྱེད་རྣམ་པ་བདེ་མོ་ཡིན་ན་ང་ལར་འཇམ་པོ་ཡིན། ཐེངས་འདིའི་ལེ་ཚན་ནང་དུ་གདན་འདྲེན་བྱས་ཡོད་པའི་སྐུ་མགྲོན་ཡིན་ན་ད་ལྟ་ཨ་རི་གི Massachusetts སློབ་གྲྭ་ཆེན་མོ་ནང་ནས་ཚད་བརྡར་སློབ་གསོའི་སྐོར་གྱི་འབུམ་རམས་སློབ་གཉེར་བྱེད་བཞིན་པའི་རྒན་ཤ་མོ་ཐར་ལགས་རེད། རྒན་ལགས་ཀྱིས་བགྱིས་ན་རང་ཉིད་ཀྱི་སློབ་གཉེར་བརྒྱུད་རིམ་དང་ཞིབ་འཇུག་གི་ལམ་ལ་སྤོས་ཚུལ་སོགས་ཁ་བརྡ་བྱས་ཡོད་ལ། ད་དུང་ནི་དམིགས་བསལ་གྱིས་བགྱིས་ན་བོད་མིའི་ཚད་བརྡར་སློབ་གསོའི་སྐོར་གྱི་ལོ་རྒྱུས་རྒྱབ་ལྗོངས་དང་གཞུང་ལུགས་སྐོར་ནས་མདོར་བསྡུས་ངང་བགྱིས་ན་ངོ་སྤྲོད་བྱས་ཡོད། ཡ། ད་ནི་དེ་རིང་གི་ལེ་ཚན་འདི་བགྱིས་ན་དངོས་སུ་འགོ་བརྩམ་རྒྱུ་ཡིན། ཨོ་རྒན་ཤ་མོ་ཐར་ཁྱོད་བདེ་མོ་ཡིན་ན། ཨོ་བདེ་མོ་ཡིན་ལ་རྒན་པན་ཁྱོད་བདེ་མོ་ཡིན་ན། བདེ་མོ་ཡིན་བདེ་མོ་ཡིན། ཨོ་ད་དེ་རིང་བགྱིས་ན་འདི་ཁྱོས་དེ་ཚོ་དམ་འཛིན་ལེ་ཚན་འདི་ནང་ཞུགས་ནོ་སྙིང་ཐག་པ་ནས་བཀའ་དྲིན་ཆེ་ཟེར་ནི་ཡིན།
ཨོ། གང་བཀའ་དྲིན་ཆེ་ཟེར་དགོས་ནི་མ་རེད་རྡོ་འཛིན་པ་ཁྱོས་ང་འདི་མོ་གོ་སྐབས་བྱིན་ནོ་བཀའ་དྲིན་ཆེ། ཨོ་ཆེན་ཆེན་ཆེན། རེད་དེ་ནས་རྒན་ཁྱོས་ཐོག་མར་ཁྱོད་རང་ཉིད་ངོ་སྤྲོད་ཟིག་ཡིན་ན།

ད་སོ་མ་ད་འདི་གི་འཐབ་རྩོད་ཚུ་གུ་ནི་འདི་གི་ཨ་ཕྱི་པེ་ཅིང་གི་ལས་ཀ་འདི་དག་གི་འདི་ད་ཆེ་བོ་གི་ནང་ད་སོ་མ་ཕྱི་རྒྱལ་གི་ཉི་ཁ་ཤས་ཟི་ཡོང་གུ་གི་ཡ་ཡོང་ངེ་ད་འདི་གི་དབྱིན་ཇི་ལུང་པ་གི་འདི་མོ་ཐེབས་རྩ་ཚོགས་པ་རོ་ནི་མོ་དེ་གི་ནང་ཨོ་ལེ་དེ་གི་ནང་ནས་ད་ངའི་འདུག་སེམས་འདི་མོ་ཟུ་ལས་ཀ་ལས་ནི་ད་ལས་ཀ་གི་གཙོ་བོ་འདི་མོ་ད

ད་དེ་རེད་འདི་གི་ངི་ཆོ་འཇོ་ཆོ་གི་ས་ཆ་འདི་མོ་དཔའ་ལུང་དུ་ས་རུ་མོ་དུ་ས་གི་ད་སྡེ་བ་ན་སོང་ན་དེ་རེད་ཆ་རྐྱེན་འདྲ་དུ་ཚིག་གཟིམ་མི་ཧྲ་གི་ཡ་དེ་ནི་ད་ངི་ཆོ་ད་སྡེ་བ་གི་ད་ཉི་གི་ཉམས་ཁི་ད་ཆ་རྐྱེན་འདི་མོ་ཐེན་ནི་འུ་ཆོ་སྡེ་བ་འདི་དག་པོ་འདི་འཕེལ་རྒྱས་ལ་འགྲོ་དགོས་ན་ད་ཆི་ལས་ཀ་ཆི་ཚི་ལས་ན་ཧྲ་གི།

ཨོ། འོ་དེ་ནི་རྒན་ཁྱོས་སྐབས་དེ་དམིགས་བསལ་གྱིས་བགྱིས་ན Brandeis སློབ་གྲྭ་ཆེན་མོ་དེ་འདེམས་དོན་ར་མོ་ཆི་ཟི་རེད། རིའི་སློབ་གྲྭ་དུ་འདེམས་རྒྱུ། ད་དེ་རིའི་སློབ་གྲྭ་འདེམས་དགོས་དུས་ར་རང་གི་སློབ་གྲྭ་མང་ཟི་མི་ཤེས་གི་མོད་ད་ཨ་རི་ན་ད་སློབ་གྲྭ་ཚིག་རྩ་གི་ཚིག་ཉང་གཅིག་བཟོ་ནོ་དུམ་དུ་གོ་གི་དེ་ཟིན་མོད་ན་རེད་རེད་གཞན་རེད་པར་རེད། ཀས་མ་ཟི་གོ་གི་ར་མ་དེ་ཚི་ད་ཤི་རྒྱུ་ར་མི་ཤེས་གི་སློབ་གྲྭ་ཆི་ཟི་འདེམས་དགོས་ཉི་ན་ར་མི་ཤེས་གི།

རེད། མོ་ཟེར་ཡ་ད་གི་འབུམ་རམས་པའི་ནང་གི་མ་གཞི་གཙོ་བོ་ད་རང་གི་ཞིབ་འཇུག་གི་ཁ་ཕྱོགས་ད་གཞུང་ལུགས་མ་ཤེས་རྒྱུ་གཞུང་ལུགས་དེ་དག་པོ་ད་གི་ལོ་རྒྱུས་ཤེས་རྒྱུ་མི་སུ་ཡིན་མི་སུ་གི་འདི་མོ་ཟི་བཤད་བཏང་ནི་རེད་དུ་དུ་གི་གཞུང་ལུགས་དེ་དག་པོ་འདི་འགྱུར་ལྡོག་ཆི་མོ་ཟི་ཡོང་ཉི་ན་འདི་མོ་དུ་གི་ལ་སོགས་པ་ད་ཤེས་གི་བ་གི།

ཡན་ལག་གི་ཚན་རིག་ཟི་རེད་ཟི་ན་ར་མི་ཆོག་རྒྱུ་ཡོད་ནི་མ་རེད། དེ་སྐྱོང་གི་ད་རང་གི་རྨང་གཞི་ཟི་གེ་ཟི་ཡོད་ཀ་དེ་གི་རྨང་གཞི་ཡོད་ནོ་སྐྱོང་གི་ད་དུ་འདེན་སྟངས་ན་ཟི་གེ་ཟི་སྟབས་བདེ་རྒྱུ་རེད་ཟི་ནི་ཡང་རྒྱུ་མཚན་དེ་ར་ཡོད་གི་མོད། རྒྱུ་མཚན་གཞན་པ་ཆི་ཟི་རེད་ཟི་ན་ད་རང་གི་དུས་གི་སྐོར་གི་འདི་གི་སློབ་གསོ་གི་སྐོར་གི་ཉམས་མྱོང་ད་ངོ་མ་མ་ཟི་ཡོད་གི་མོད། ད་དཔེ་འཇོག་ད་ལྟ་རང་གི་དགེ་རྒན་འདྲ་བྱས་མྱོང་ཟིག། དེ་ནས་ཡང་བྱིས་པའི་གི་དཔེ་ཆ་ལ་དུ་མོ་ར་ཕུད་མྱོང་བ། དེ་ནས་འདིའི་གི་སློབ་གསོ་འབྲེལ་བ་ཡོད་ནུ་གི་བྱ་འགུལ་མང་པོ་མང་པོ་ཟིག་རྩ་འཛུགས་ཡེད་མྱོང་བ་མོ། དཔེར་འཇོག་བྱེད་འབྲོག་པ་ས་ཆ་གི་སློབ་མ་ཡང་མིན་ན་དགེ་རྒན་ད་དུ་ལ་སོགས་པ་ཆོ་གྲོང་ཁྱེར་ཟི་ལིང་ཟི་ལིང་གྲོང་ཁྱེར་བོས་ནས་ཡོང་ངས་ཡང་འདིའི་གི་སློབ་གསོ་འབྲེལ་བ་ཡོད་ནུ་གི་བྱ་འགུལ་མང་པོ་དུ་མོ་རྩ་འཛུགས་ཡེད་ནས

ཨོ་རེད་རེད་ད་འཕེལ་རྒྱས་སོང་ནོ་རྗེས་ནས་ད་ཡན་ལག་ཆི་མོ་ཟི་བྱུང་དང་རེད། ད་ད་འདི་གི་ཨོ་རེད་ད་ད་འཕེལ་རྒྱས་ལ་སོང་གི་སོང་གི་ཡང་ཡན་ལག་མ་གཞི་གཙོ་བོ་འདི་མོ་ཟི་ག་ཟི་འདི་མོ་ཟི་ག་ཡེད་དང་ཟི་མོ་ད་རེད། གཙོ་བོ་ད་ངས་བཤད་གོ་ནོ་ཚད་བསྡུར་སློབ་གསོ་ཚད་བསྡུར་ཟི་ན་ད

སློབ་གྲྭ་འདིའི་གི་སློབ་གསོ་འདི་དག་འདི་ཇེ་བཟང་ང་གཏོང་དགོས་འཕེལ་རྒྱས་ལ་གཏོང་དགོས། དེ་དམིགས་ཡུལ་གཙོ་བོར་དེ་བཟུང་ནས་ད་ཡང་འཕེལ་རྒྱས་སློབ་གསོ་དུ་མོ་གི་ཡན་ལག་ཟི་ཡང་བྱུང་བཏང་ནི་རེད་ཡ། ད་འཕེལ་རྒྱས་ལ་གཏོང་རྒྱུ་དེ་དག་གི་གཙོ་བོ་བྱས་ནས་དུ་མོ་གི་མཁས་པ་ཡང་མང་བ་ཟི་ཡོད་ནི་རེད། དེ་ནས་ཨ་ཐུར་གི་གཞུག་མོ་ད་ཨོ་ཚད་བསྡུར་སློབ་གསོ་ཟེར་རྒྱུ་ན་ངོ་མ་ཟེར་རྒྱུ་ན་རྒྱལ་སྤྱི་རྒྱལ་སྤྱི་གི་སློབ་གསོ་དེར་གོ་ཅི།

ནུ་མོ་བཞི་ན་ཀ་བཞི་ནུ་མོ་བཞི་ཡང་ཡང་དེ་གའི་ཆི་ཧི་ད་ནི་རེད་ད་གི་ཆི་ལི་གི་མོ་ན་རེད་རེད་ད་ཁྱོ་རང་གི་མཚོན་ན་ད་བར་གི་ད་ན་གང་གི་ནང་ང་སོང་དོན་ཅིང་གུར་ད་ངི་ཞི་འདི་གི་འབུམ་རམས་པ་གི་དཔྱད་རྩོམ་གི་ཁ་ཕྱོགས་བྱེད་ཅིང་ན་ད་ཆི་འདི་གི་རྒྱལ་སྤྱི་སློབ་གསོ་ཟི་ན་ཆོག་གི་མོ་རྒྱལ་སྤྱི་སློབ་གསོ་གི་དེ་གི་དེ་གི་ཁ་ཕྱོགས་བཟུང་ཡི་དེ

གང་ལྟར་འདི་གི་ངི་ཆོ་གི་ཆེད་ལས་འདི་གི་ན་ཡོང་ནུ་ཡོང་ནུ་གི་མཁས་པ་ཡིན་ན་འདྲ་ད་ཞིབ་འཇུག་པ་ཡིན་ན་འདྲ་ངི་ཆོས་ཚང་མ་གི་ད་ཙི་གེ་ཟི་འཐད་པ་ཡོད་ནུ་ཟི་ག་གཞུང་ལུགས་ཟི་ག་གཅིག་ཡོད་ནི་རེད་མོ་གཞུང་ལུགས་གཞུང་ལུགས་ད་སྤྱི་གི་གཞུང་ལུགས་ཏི་གི་ད་ཚད་བསྡུར་སློབ་གསོ་ཆི་ཟི་རེད་ཟི་ན་ད་ཙི་གེ་ཟི་ངོ་སྤྲོད་ཡེད་ཐུབ་ནུ་ཏི་མོ་གི་གཞུང་ལུགས་ཟོ་ཀ་ཡ་འདི་གི་ཉི་ང་ཏང་གི་རྒྱ་ཁེ་གི་བྱེ་བ་དང་གོ

པེ་ལེ་ར་ཐོ་མ་སི་དེ་ཁི་གཉིས་གིས་ད་ཆི་ཟི་ཡོ་ནོར་ཟི་ན་ད་ཚད་བསྡུར་སློབ་གསོ་ཟི་ན་ངོ་མ་བཤད་རྒྱུ་ན་ཆུ་ས་རྒྱུས་རིག་པ་ཞིག་གི་འབྲེལ་བ་ཡོད་ཀི་དེ་ཟེ་གོ་ནོར་ཡ་ས་རྒྱུས་རིག་པ་འབྲེལ་བ་ཡོད་ཀི་ཟི་ན་ད་ཨོ་ད་སྤྱི་གི་འཛམ་གླིང་གི་སློབ་གསོ་ཨ་ད་འཛམ་གླིང་གི་སློབ་གསོ་ད་ཆེས་མཐོ་ཤོས་རེད་ལ་རིམ་པ་བརྩིས་ནས་སོང་ན་ས་རྒྱུས་གི་རིམ་པ་བརྩིས་ནས་སོང་ན

དེང་སང་བོད་གི་སྤྱི་ཚོགས་ཀྱི་ནང་ན་ཕྱི་རྒྱལ་ལ་འགྲོ་ནོ་ད་ཨ་མི་རི་ཀ་འགྲོ་ནོ་ད་རྒྱལ་ཁབ་གང་ཡིན་སོང་མི་སོང་འགྲོ་ནོ་གི་མི་སྣ་མང་པོ་ཡོད་གི་མི་སྣ།
རེད།
ཨོ་ལེ། ད་ད་ངས་ཆེས་གཙོ་བོ་འཛིན་དགོས་ནོ་ད་ཨ་མི་རི་ཀ་ཡོང་བའི་ད་ནོ་གི་བོད་པ་གི་སློབ་མ་དེ་ཆོ་གི་སློབ་སྦྱོང་གི་གཉའ་གནོན་སྤྱི་ཚོགས་གི་གཉའ་གནོན།

བོད་པ་ཁ་ཅིག་གྲོང་ཁྱེར་རང་གི་གྲོང་ཁྱེར་དེ་བསྐྱུར་བཏང་ཡང་གྲོང་ཁྱེར་གཞན་པ་འགྲོ་དགོས་གི་ཡང་ཐ་ན་ཡང་རང་གི་རྒྱལ་ཁབ་དེ་བསྐྱུར་བཏང་ཡང་རྒྱལ་ཁབ་གཞན་པ་སློབ་གསོ་མྱོང་གི་འགྲོ་དགོས་གི་དེ་མྱོང་དགོས་ནོ་གི་དེ་གི་དེ་གི་ཚུལ་བྱེད་དགོས་ནི་ད།

ཁ་བརྡ་ཡེད་ནི་བཞིན་ཡོད་ནོ་ད་གཞུང་ལུགས་གཞུང་ལུགས་དེ་ད་མ་གཙོ་བོ་དེ་མོ་ཟིག་རེད་དེ་ནས་ད་ཕུན་ཚོགས་ཀྱིས་ནི་ད་རང་གི་ད་གི་གྲོང་ཁྱེར་དེ་ནས་སློབ་སྦྱོང་ར་དེ་ཡིས་ཆ་སོང་ཟིག་ཨ་ཕུན་ཚོགས་ནི་ཨ་ཆུ་བོད་ལྗོངས་གི་ད་གི་ཞི་ཙང་ནེ་ཏི་པན་ཟེར་གི་ནོ་དེ་མོ་མང་ཟིག་གི་མིན་ན་བོད་ལྗོངས་གི་ཞ་ཡི་མང་ཟིག་རྒྱ་གི་གྲོང་ཁྱེར་ར་སོང་བའི་སློབ་གསོ་མྱོང་ནོ་དེ་མོ་མང་ཟིག་ག་དེ་མོ་ད་ཞིབ་འཇུག་ཡེད་ནོ་གི་མིན་ན་གི་ཆི་ཟེར་གི་ཟིན་ན

སྣ་ཀ་སྣ་ཚོགས་ཡོད་ཀི་ད། ངོ་མ་བཤད་རྒྱུ་ན་གཞུང་ལུགས་གང། བོད་པ་གི་སློབ་མ་ཆོ་གི་ལ་ཀ་བཀོལ་ན་ཆོག་གི་ཟེར་ནོ་དེ་ད་ཤི་གི་དཀའ་ལས་ཆེས་ཆེ་བོ་རེད་ཡ། ད་ང་ར་རང་གི་འགྱུར་འགྱུར་ལྡོག་ར་མང་ཟིག་བྱུང་མྱོང་ཡ་མཚམས་ཟིག་ག་འདི་བཀོལ་ནས་ཡང་མཚམས་ཟིག་ག་གན་བཀོལ་ནས་དགེ་རྒན་ར་སྐད་དྲིས་ན་དགེ་རྒན་ཆོས་ཨོ་འདི་ར་ཆོག་གི་གན་མི་ཆོག་གི་ཟེར་ནས་དེ་མོ་བཤད་ས་ནི་ར་ཡོད་ཀི་ད་ཤི་གི

ཆོག་གི་རང་གི་དགེ་རྒན་གསུམ་ཡོད་ནོ་རེད་མོ། དགེ་རྒན་དགེ་རྒན་གཅིག་ཡོད་ད་འདི་ག་རྒྱལ་སྤྱིའི་མཐོ་རིམ་སློབ་གསོ་ད་ཤི་གི་མཁས་ནི་དགེ་རྒན་ཟིག་རེད་མོ། དགེ་རྒན་གཅིག་ད་འདི་གི་ཚད་བསྡུར་སློབ་གསོ་ཡང་ཧ་ཅང་མཁས་ནི་དགེ་རྒན་ཟིག་རེད། དགེ་རྒན་གཅིག་ད་འདི་གི་ཞིབ་འཇུག་གི་ཐབས་ལམ་མཁས་ནི་དགེ་རྒན་དེ་མོ་ཟིག་རེད་མོ། དེ་ཆོ་གསུམ་པོ་ད་གི་རྒྱུན་དུ་ཁ་བརྡ་ཡེད་ནི་ཨོ་དགེ་རྒན་ད་ངས་ཡི་གེ་བྲིས་ནི་འདི་མོ་ཟེར་ད་ད།

ལྡན་གི། ཨོ་དེ་ནས་རྒན་ཆོས་འབྱིན་ན་འབྲི་ཀློག་གི་ཐད་ནས་རང་གི་ཉམས་མྱོང་ལྟར་ཅིག་ཁ་བརྡ་ཟིག་ན། ད་འབྲི་ཀློག་གི་ཐད་ནས་བཤད་ན་ད་གོང་ནས་ར་ངས་ཙི་གེ་ཟིག་བཤད་བཏང་མོ་ན། ད་མ་ལེ་མ་གཞི་གཙོ་བོ་ད་དཔེ་ཆ་མང་ཀློག་དགོས་གི་མོ་ད་དཔེ་ཆ་ད་དཔེ་ཆ་གི་ནང་ནས་ར་ད་མི་གཞན་པ་གི་བྲིས་ནོ་གི་དཔྱད་རྩོམ་ད་ཧ་ཅང་མང་ཟིག་ཀློག་དགོས་གི་དཔྱད་རྩོམ་དེ་ཀློག་གོ་དུས་ད་མི་གཞན་པ་གི་ཕྲི་ནུ་གི་བཤད་བརྩོན་ད།

ད་ཀློག་རེས་མོ་ར་རང་གི་མང་ཟིག་འདྲི་ཚིག་བྲིས་ནས་འདྲི་ཚིག་འབྲི་རེས་མོ་ར་ཡང་འདི་གི་རང་གི་རང་གི་བསམ་བློ་དེ་དག་གོ་དེ་ཡང་ཤོག་གུ་ཐོག་ག་འབྲི་ན་ར་ཆོག་གི་ཡང་མིན་ན་གློག་ཀླད་གི་ཐོག་ག་གཏག་ན་ར་ཆོག་གི་དེ་ཡེད་རྒྱུ་ད་ཆེས་གཙོ་བོ་རེད་ཡ། ཨོ་ལེ་དེ་ནས་དཔྱད་རྩོམ་འབྲི་རེས་མོ་ད་རང་གི་དཔྱད་རྩོམ་ཆི་མོ་ཟིག་བྲིས་ན་ར་ད་མི་གཞན་པ་ཁ་བརྡ་ཡེད་རྒྱུ་མི་གཞན་པ་ཁ།

དེ་ནི་རྒན་ཁྱོད་རང་ཡིན་གྱི་ན་སློབ་གསོ་ཞིབ་འཇུག་པ་ཟིག་གི་ངའི་ཐད་ནས་ཡིན་གྱི་ན་ད་ཧ་མ་ཟུ་ཚོ་ན་ཡིན་གྱི་ན་དམིགས་བསལ་གི་སློབ་གསོ་ར་ཐིག་གཏོང་དུས་ཀྱི་ཆི་ཟིག་མཉམ་འཇོག་དགོས་དེའི་ཕྱོགས་ནས་རང་གི་བསམ་ཚུལ་བཤད་ན། ད་མ་ཟུ་ད་ཧ་མ་ཡིན་གྱི་ན་རང་གི་ཞ་ཡི་གི་ལོ་ཚོད་ལ་ཐིག་ར་གི་མོ། རེད། ལོ་ད་ཞ་ཡི་ལོ་ཆུང་ཆུང་ཡིན་གྱི་ན་ཕལ་ཆེར་ལོ་ཞ་ཡི་ལོ་ལོ་གཉིས་གསུམ་དེ་མོ་ཟིག་ཡིན་གྱི་ན་ཧ་མ་ཟིག་གི་ཚོགས་ཀྱི་ཁྱིམ་ཚང་གི་ཁྱིམ་ཚང་གི་སློབ་གསོ་དང།